ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། Australia ཡི་ནང་ན་གཞོན་ཆིག་སྒྲིལ་ལུས་རྩལ་འགྲན་ཚོགས་སྐབས་བཅུ་པ་དེ་བཞིན Australia ཡི་ནང་བོད་རིགས་མང་ཤོས་གནས་སྡོད་བྱེད་ས New South Wales མངའ་སྡེ་ཡི་གྲོང་ཁྱེར Sydney ཁུལ་ལ་ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ནས་བཅོ་བརྒྱད་བར་ཉིན་གྲངས་བཞིའི་རིང་འཚོགས་ཡོད་པ་རེད། ཐེངས་འདིའི་ལུས་རྩལ་འགྲན་ཚོགས་ཐོག་ནིའུ་སཱོཐ་ཝཱ་ལི་མངའ་སྡེ་དང་ཁུན་སི་ལན། Victoria། ཁན་བྷི་ར་བཅས་ནས་ལོ་ན་བཅུ་དྲུག་ནས་སུམ་ཅུ་སོ་ལྔ་བར་གྱི་བོད་རིགས་ན་གཞོན་བརྒྱ་ལྷག་ཙམ་མཉམ་ཞུགས་ཀྱིས། ལག་རྩེད་སྤོ་ལོ་དང་རྐང་རྩེད་སྤོ་ལོ་བཅས་འགྲན་བསྡུར་གནང་ཡོད་པ་རེད། ད་ཐེངས་ཀྱི་ལུས་རྩལ་འགྲན་ཚོགས་དེའི་ཐོག་ནས་བོད་རིགས་ན་གཞོན་རྣམས་ཀྱིས་སྤྱོད་ལམ་དང། ནང་ཁུལ་འཆམ་མཐུན་གང་གི་ཆ་ནས་ཀྱང་ཧ་ཅང་མིག་དཔེ་འོས་པ་ཞིག་ཆགས་ཡོད་པ་རེད། ཐེངས་འདིའི་ལུས་རྩལ་འགྲན་ཚོགས་དེའི་ཐོག་ནས། ལག་རྩེད་སྤོ་ལོ་ཨང་དང་པོ་མེལ་སྦོན་རུ་ཁག་དང། རྐང་རྩེད་སྤོ་ལོ་ཨང་དང་པོ་ནིའུ་སཱོཐ་ཝཱ་ལི་མངའ་སྡེ་ཡི་གྲོང་ཁྱེར་སི་ནིའི་ཉེ་འགྲམ་དུ་ཡོད་པའི Newcastle རུ་ཁག་ལ་ཐོབ་ཡོད་པ་རེད། ཨོ་གླིང་བོད་རིགས་ཆིག་སྒྲིལ་ལུས་རྩལ་འགྲན་ཚོགས་སྐབས Australia ཡི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་དང Northern Beach Council གྲོང་སྡེ་ལྷན་ཁང་གི་སྤྱི་ཁྱབ Michelle Regan གྱིས་ཕེབས་ནས་བོད་རིགས་ན་གཞོན་རྣམས་ལ་བཀའ་སློབ་དང་གསུང་བཤད་གནང་ཡོད་པ་རེད། སྐབས་དེར Australia ཡི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་གིས་ད་ཆ་མི་རབས་རྒན་པ་རྣམས་རྫོགས་འགྲོ་བཞིན་ཡོད་སྟབས།

so it's uh, very important. At this critical time of Tibet's history, it is very essential for every Tibetan to remain united and to keep the Tibetan spirit strong and alive. So I would like to urge the uh, Tibetans here to stand together in solidarity and commit ourselves to work together to fulfill the dreams and aspirations of Tibetans in uh, Tibetans inside Tibet and uh, exile.

འདི་ཡི་ད་ང་ཚོ་ང་དང་ངའི་ལོ་ཚད་འདྲ་པོ་འདྲ་པོ་ཡོད་དེ་སྙམ་མང་ཆེ་འགྲོ་གི་དེ་ག་རེ་ལབ་ན་བོད་པའི་འཐབ་རྩོད་མི་རབས་བཞི་པའི་སྒང་ལ་བབས་ཏེ་བསྐྱོད་དེ་དེ་མི་རབས་བཞི་པ་ང་ཚོའི་སྤོ་ལགས་མི་རབས་དང་པོ་ལྔ་བཅུ་ང་དགུ་དེ་རེད་བ་དེའི་རྗེས་ལ་ད་མི་རབས་གཉིས་པ་ཨ་ནི་མི་རབས་གསུམ་པ་ད་ང་དང་ང་ལས་ཆུང་བ་འདི་ཚོ་ངའི་ཕྲུ་གུ་རིགས་འདི་ཚོ་མི་རབས་བཞི་པ་ང་ཚོ་ད་མི་རབས་གསུམ་པ་དང་བཞི་པའི་བར་དུ་འདི་ཚོ་རེད། ད་ང་ཚོ་ཤུགས་ཆེ་འདྲ་བོ་ཅིག་ད་བོད་ནང་ཡོད་མཁན་བོད་པ་ཕར་ཕུད་པའི་རྗེས་ལ་ཡ་ཨ་ནི་ད་ཕྱི་རྒྱལ་ཁག་ལ་ཡོད་མཁན་དང་རྒྱ་གར་ལ་ཡོད་མཁན་འདི་སྐད་འདི་གྱིས་ད་འཐབ་རྩོད་སྒང་ལ་ཡ་གོམ་པ་བརྒྱབ་དགོས་གོ་རེད་བ་འདི་རྒྱབ་པའི་སྐབས་ལ་གཞོན་སྐྱེས་ད་ང་འདྲ་བོ་བྱས་སོང་ན་སྤྱིར་བཏང་ཞེ་པོ་གཞོན་ཆོས་འདི་འདྲ་ཁྱེར་མེད་ང་ལོ་སུམ་ཅུ་སོ་ལྔ་ནས་སོ་དྲུག་བར་ལ་རེད་སྤྱི་འཐུས་བྱས་ལ་ལོ་གཉིས་སད་ང་ར་བ་ང་ལོ་བཅུ་ལས་ཆགས་རྒྱུ་རུ་འབྱོར། གཞོན་སྐྱེས་ལབ་པ་ཡིན་ན་གཞོན་སྐྱེས་ཀྱི་འགན་ཁྱེར་ཏེ་སྔ་ས་འགོ་མ་བཙུགས་པ་ཡིན་ན། ཨ་ནི་ཕྱི་དྲགས་ཀྱི་རེད་ད་ཟེར་ཞོར་རེད་བ་ང་ཚོ་ཤིང་སྡོང་གཅིག་ལོ་བརྒྱ་གཉིས་ལ་བཏབ་ན་ཨ་ནི་ལོ་བརྒྱ་བཞི་ལ་ཤིང་སྡོང་ཆགས་ཀྱི་རེད་བ་ཉི་མ་གཅིག་གཉིས་ལ་བཏབ་ན་སང་ཉིན་དེ་ལ་ཤིང་སྡོང་ཆགས་ཀྱི་མ་རེད་བ་གོ་ཤིང་སྡོང་དེ་དེ་ཡིན་དུས་ཙམ་པ་ལ་ཡ་ང་ཚོ་མེ་ཏོག་བཏབ་མཁན་ཙམ་མ་ཡིན་པ་ལ་ཤིང་སྡོང་བཏབ་མཁན་ཡིན་དུས་ཙམ་པ་ལ་ཡ་གཞོན་གཞོན་གྱི་སྐབས་ནས་རྒས་པ་གིས་ག་རེ་བྱེད་ཀྱི་འདུག་ཆུང་བས་ལྟ་གི་ཡོད་པ་ཡིན་དུས་ཙམ་པ་ལ་ཡ་ཨ་ནི་དེ་རིང་འདྲ་བོ་བྱས་སོང་ན་ཁྱེད་རང་ཚོ་རྩེད་མོ་རྩེད་སྟངས་བརྗོད་ལ་བ་གློག་ལ་འགྲོ་གི་ཞུ་བྱུང་ག་རེ་ཟེར་ན། གཅིག་གཡོར་བ་རྩེ་མེད་པར་བྱེད་རྒྱག་རེས་མེད་པར་བྱེད་ཨ་ནི་ཕར་ཚུར་གཅིག་གིས་གཅིག་ལ་གོ་ཆོད་པོ་གཅིག་དང་གཅིག་བྱས་ན་ཡང་ཕྱི་རྒྱལ་ལུང་པ་ལ་ཡ་འཚར་ལོངས་བྱུང་ཙང་གུ་ཡངས་པོའི་གི་བསམ་བློ་ལ་ཤུགས་ཆེན་པོ་ཡོད་སྲིད་གི་རེད་བ། ཨ་ནི་དེ་ནས་བོད་པ་གཅིག་དང་བོད་པ་གཅིག་རྩེད་ཀྱི་ཡོད་དུས་ཙམ་པ་ལ་ཡ་འགྲན་རྩོད་ཟེར་ཡ་དེ་ཕྱིའི་རྣམ་པ་ཙམ་རེད་མ་གཏོགས་གཅིག་གི་རྒྱབ་ལྗོངས་དེ་ལ་ཡ་བོད་པས་བོད་པ་ངོ་ཤེས་པ་བྱེད་ཡ་རེད་བ་བོད་པས་བོད་པ་ཧ་གོ་བ་བྱེད་ཡ་མ་འོངས་པ་ལ་ལས་འགུལ་ཤུགས་ཆེན་པོ་སྤེལ་དགོས་ཀྱི་ཡོད་ན་ངས་ཁྱོད་ངོ་ཤེས་གི་མི་འདུག་ལབ་ཡ་མེད་ཁྱོད་སྒྲོལ་མ་རེད་པས་དེ་འདྲས་བྱེད་དགོས་གོ་རེད་བ།

ཨོ་ང་ཚོ་ས་ངོ་ལ་འཆམ་པོ་བྱས་ནས་རྩེ་གི་ཡོད་ཟེར་བའི་བསམ་བློ་དེ་ཤུགས་ཆེན་པོ་ཞིག་ཁྱེར་ནས་རྩེ་བ་འདིས་ང་ཚོ་བསྔགས་བརྗོད་བྱེད་དགོས་གཅིག་གདའ། ཕར་ཕྱིན་ཕར་ཕྱིན་བྱང་ཨ་མེ་རི་ཀ་ལ་བོད་པ་མང་པོ་ཡོད་རེད། ཡུ་རོབ་ལ་བོད་པ་དཔེ་མང་པོ་ཡོད་ཁོང་ཚོ་ས་ངོ་ལ་ཚུར་ང་ཚོ་ལ་མིག་དཔེ་བལྟ་དགོས་ཡས་ཀྱི་གནད་འགག་ཅིག་ཏན་ཏན་ཆགས་སོང་བསམ་པ་ཞིག་ང་རའི་བསམ་བློའི་ནང་ལོགས་ལ། ད་ཐེངས་ཀྱི་ལུས་རྩལ་འགྲན་ཚོགས་འདི་ནི་སིད་ནི་བོད་རིགས་མཐུན་ཚོགས་ཀྱིས་གོ་སྒྲིག་བྱས་པ་ཞིག་ཡིན་པ་དང། ཨོ་ལན་བོད་རིགས་ཆིག་སྒྲིལ་ལུས་རྩལ་འགྲན་ཚོགས་ཐེངས་དང་པོ་དེ་ཡིན། སྤྱི་ལོ་ཉིས་སྟོང་དགུ་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། དགུང་གྲངས་དོན་བཞི་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་ཉིན་མོ། Australia ཡི་རྒྱལ་ས་ཁེམ་ར་ལ་འཚོགས་ཡོད་པ་རེད། ཨོ་ལན་བོད་རིགས་ཆིག་སྒྲིལ་ལུས་རྩལ་འགྲན་ཚོགས་འདི་ནི། Australia ཡི་ནང་ཡོད་པའི་བོད་རིགས་གཞོན་སྐྱེས་རྣམས་ཀྱི་ལུས་སེམས་ཀྱི་བདེ་ཐང་དང། བོད་རིགས་ནང་ཁུལ་ཆིག་སྒྲིལ་གྱི་གནད་འགག་གལ་ཆེན་པོ་ཞིག་ཆགས་ཡོད་པ་རེད། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།